SBS བོད་སྐད་སྡེ་ཚན་གྱི་ཐེངས་འདིའི་ལེ་ཚན་ནང Australia ནང་ཡོད་པའི Australia Tibet Council Australia བོད་དོན་རྒྱབ་སྐྱོར་ཚོགས་པ་ཡི་ལོ་རྒྱུས་དང་ལས་དོན་སྐོར། ཚོགས་པ་དེ་ཡི་འགན་འཛིན་བོད་མི་མང་སྤྱི་འཐུས་གདོང་དུས་སྐྱིད་འཛོམས་ལགས་དང་བཅར་འདྲི་གླེང་མོལ་ཞུ་གི་ཡིན། ང་སངས་རྒྱས་རྡོ་རྗེ་ཡིན། སྐྱིད་འཛོམས་ལགས་ཐོག་མ་དེ Australia Tibet Council། Australia བོད་དོན་རྒྱབ་སྐྱོར་ཚོགས་པ་འདི་ག་དུས་བཙུགས་པ་རེད། ཨ་ནི་ཚོགས་པ་འདིའི་དམིགས་ཡུལ་དང་ལས་དོན་དེ་ག་རེ་ཆགས་ཡོད་རེད་དེའི་སྐོར་ལ་ངོ་སྤྲོད་ཅིག་གནང་རོགས་ཞུ།
Australia བོད་དོན་ལྷན་ཁང་འགོ་བཙུགས་པའི་གི་ལོ་དེ་ད་ཕལ་ཆེར་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཡན་ལ་ཆགས་ཀྱི་འདུག་དེ་ག་འདྲ་ཆགས་འདུག་ཞུ་ན། ད་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱ་བརྒྱད་གྱ་དགུ་ཡན་ལ

ཁ་ཤས་ཅིག་གིས་ད་ལྟ་མི་མི་སེར་ཚུར་སླེབས་བྱས་ཨ་ནི་རིམ་པས་ཁོང་ཚོས་འདི་འདྲའི་ཚོགས་པ་འདི་འདྲའི་འགོ་བཙུགས་རེད་ད་ལྟའི་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཅིག་གི་གནས་སྟངས་འདི་འདྲའི་ཆགས་ཡོད་རེད་གཅིག་སྟོང་དགུ་བརྒྱ་རྙིང་པ་ཚོ་རེད་ད་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཡན་ལ་ནི་བོད་ལ་འགྲོ་མཁན་ཚོ་གིས་ཚུར་སླེབས་བྱས་འགོ་བཙུགས་རྒྱུ་ཆགས་བསྡད་ཡོད་རེད། ཚོགས་པ་འདི་ལ་ཚོགས་མི་ག་ཚོད་དུ་ཡོད་རེད་ནི་དེའི་ནང་ལས་ཚོགས་མི་མང་ཆེ་བ་ཞིག་དབྱིན་ཇི་ཡིན་པ་འདྲ། བོད་པ་ཚོགས་མི་མང་པོ་ཞིག་སླེབས་མ་ཐུབ་པའི་གི་རྒྱུ་མཚན་དང་དཀའ་ངལ་འདྲ་བོ་དེ་ག་འདྲ་ཞིག་ཆགས་པ་ཡིན་ན། དྲི་བ་གཉིས་པ་དེ་ཚོགས་མི་ག་ཚོད་ཡོད་རེད་བས་དེའི་སྐོར་དེ་རེད། Australia Tibet Council ནང་ལ་ད་ཚོགས་མི་ཞེས་བྱའི་ཁག་གཉིས་ཡོད་རེད་དང་པོ་དེ་དེ་རེད་ད་ཚོགས་དངུལ་སྤྲད་བྱས་ཚོགས་མི་བྱས་ནི་དེ་ནས་ད་ཚོགས་དངུལ་མ་སྤྲད་པའི་ཐོག་ནས་ཅིག་ཚོགས་པའི་ཀྱི་ལས་འགུལ་དང། ཨ་ནི་ཅིག་བྱེད་སྒོ་རྣམ་གཞག་དེ་ཚོ་ལ་རྒྱབ་སྐྱོར་བྱེད་རྒྱུ། མཉམ་ཞུགས་བྱེད་རྒྱུ། བྱེད་བྱེད་དེ་འདྲས་ཀྱི་ཚོགས་མི་བྱེད་བྱེད་ད་ཁག་གཉིས་ཡོད་རེད་ད། ཁྱོན་བསྡོམས་པའི་ཀྱི་ཚོགས་མི། ཅིག་གི་ལས་འགུལ་ནང་མཉམ་ཞུགས་བྱེད་བསྡད་མཁན་དྲ་རྒྱའི་ཐོག་ནས་ཅིག་ང་ཚོའི་ཀྱི། ཡི་གེ་ད་ཨི་མེལ། འབྱོར་བསྡད་མཁན་དེའི།

ནང་ལ་ཡོད་རེད་ད་ཡིན་ནའི་འདི་དེ་སྟོང་ཕྲག་བཅུ་བདུན་དེ་ད་ཚོགས་དངུལ་ཚོགས་དངུལ་སྤྲད་མཁན་དང་ཚོགས་དངུལ་མ་སྤྲད་མཁན་ཚང་མའི་གི་སྡོམ་དེ་རེད། དྲི་བ་གཉིས་པ་ནང་ལ་ཁག་གཉིས་འདུག་པ་དྲི་བ་དྲི་བ་གཉིས་པ་དེ་བོད་པ་ག་ཚོད་ཡོད་རེད་བས་མང་བ་ཅིག་ཨིན་ཇི་ཡིན་ས་རེད་གསུང་གི་འདུག་པ་དེ་དྲི་བ་དེ་གནད་འགག་ཅིག་འདུག་ད་རེད Australia Tibet Council འགོ་བཙུགས་དུས་ད་འགོ་བཙུགས་དུས་ད་ལོ་སུམ་ཅུའི་གོང་ལ། འདི་ཡོད་མ་རེད་ག་རེ་ཞུ་བས་བོད་པ་ཞེ་དྲག་ཡོད་མ་རེད་བ་ལོ་སུམ་ཅུའི་གོང་ལ་ང་ཚོ Australia ནང་བོད་པ་ཉུང་ཉུང་ཞེ་པོ་ཞིག་རེད་ཨ་ནི་ཚོགས་པ་དང་པོ་འགོ་བཙུགས་དུས་མང་བ་ཅིག་ཨིན་ཇི་ཆགས་བསྡད་ཡོད་ད་ལྟ་བར་དུ་ཡིན་ནའི་ཨིན་ཇི་ཆགས་བསྡད་ཡོད་རེད་ཨིན་ཇི་ཟེར་ནས་ད Australia གི་མི་ད་ཡིན་ནའི་རིམ་པས་ག་ལེ་ག་ལེ་ང་ཚོ་བོད་པ་མང་རུ་འགྲོ་གི་ཡོད་རེད Australia ནང་དེ་ཡིན་དུས་ཏན་ཏན་ཨ་ནི་བོད་པ་གང་མང་མང་ཅིག་ཨ་ནི Australia བོད་དོན་ལྷན་ཁང་གི་ཚོགས་མི་བྱེད་ཐུབ་པས་དེའི་ནང་ལ་ཅེས་གྷན་དྷ་ཀན་ཁི་ཡས་ཀྱིས་འགོ་ཁྲིད་བྱེད་ཐུབ་པའི་སྤྱི་སྒེར་བ་འགན་འཛིན་ལྷན་ཚོགས་ནང་འཛུལ་ཐུབ་པའི་དེ་ནང་བཞིན་དྭང་བླངས་བྱེད་ཐུབ་པའི་དེ་ནང་བཞིན་དཔལ་འབྱོར་ཐོན་ཁུངས་སྦྱར་ཐུབ་པའི་དེ་ཧ་ལས་པའི་གལ་ཆེན་པོ་ཆགས་བསྡད་ཡོད་རེད། ད་བར་ལ་ལས་འགུལ་མང་པོ་ཞིག་སྤེལ་འདུག་དེ་ནང་ལས་ཀྱི་གྲུབ་འབྲས་དག་གི་ནུས་པ་ཆེ་ཤོས་འདྲ་བོ་དེ་ག་རེ་འདྲ་བོ་ཞིག་བྱུང་སོང་དང།
གང་འདྲ་འདོད་པ་ཁེངས་ཤོས་འདྲ་པོ་དེ་ག་རེ་བྱུང་གི་འདུག་ཟེར་ན། ད་དེ་རེད་ང་ཚོ་ལོ་ལྟར་རེད་བཤད། ད་དཔེར་ན་ང་ད་ལྟ Australia Tibet Council ལ་ལས་བྱེད་བྱས་ད་ལོ་རྒྱུན་རིང་པོ་ཕྱིན་སོང་ལོ་ད་ད་ལོ་འདྲ་བོ་བྱས་ན་ལོ་བཅུ་པ་དེ་ཆགས་བསྡད་ཀྱི་ཡོད་རེད་ད་དཔེ་རྒྱུན་རིང་པོ་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་ད་ང་བོད་དོན་ལྷན་ཁང་ནང་ལ་ལས་ཀ་བྱེད་འགོ་ཚུགས་དུས་ངས། ད་ལྟ་བར་དུ Australia ཡི་གྲོས་ཚོགས་ནང་ལ་གྲོས་གཅིག་ཞུ་གཏུག་བྱེད་མཁན་རེད་ད་མང་ཆེ་བ་ག་རེ་ཟེར་དབྱིན་ཇི་རང་ཕྱིན་བྱས་བོད་དོན་རྒྱབ་སྐྱོར་རང་བོད་དོན་རྒྱབ་སྐྱོར་བྱེད་མཁན་ཚོ་རང་ཕྱིན་བྱས་བོད་ཀྱི་གནས་སྟངས་དེ་འདྲ་བཤད་ཀྱི་རེད་པ་བོད་བོད་ནང་གི་གནས་སྟངས་དང་ཨནི་བོད་ཅིག་བོད་པའི་འཐབ་རྩོད་དེ་ལ་ཨནི་རྒྱབ་སྐྱོར་བྱེད་ཆབ་སྲིད་རྒྱབ་སྐྱོར་བྱེད་དེ་མང་ཆེ་བ Australia བོད་དོན་ལྷན་ཁང་གི་འགོ་ཁྲིད་དང་ལས་བྱེད་ཚང་མ་དབྱིན་ཇི་ཆགས་བསྡད་ཡོད་དུས་དབྱིན་ཇི་ཡི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི། མི་ཆགས་བསྡད་ཀྱི་ཡོད་དུས། ང་ལ་ཚོར་བ་ག་རེ་སྐྱེས་ཟེར་ན། གྲོས་ཚོགས་ནང་འགྲོ་དུས། ཨ་ནི། ཁོ་ཚོའི་ཏག་ཏག་མི་སེར Australia གི་མི་སེར Australia ཡི་བོད་དོན་རྒྱབ་སྐྱོར་བྱེད་མཁན་གི་མི་ཅིག་གིས་སྐད་ཆ་བཤད་ན་དངོས་གནས་ནུས་པ་ལྡན་པ་ཡོད་རེད་ཏན་ཏན་ཡོད་རེད་རེད་བ་གང་ཡིན་ཟེར་ན་སོ་སོའི་མི་སེར་ལུང་པ་འདི་གི་མི་སེར་གི་སོ་སོའི་གི་ཅིག་གང་ལྟ། ལངས་ཕྱོགས་གཅིག་བཟུང་བྱས། སོ་སོའི་གི་འགོ་ཁྲིད་ལ་ཞུ་གཏུག་བྱེད་ག་འགྲོ་དེ་ཏན་ཏན་ནུས་པ་ཡོད་རེད། ད་དེའི་མཉམ་དུ་ལ། བོད་པ་ཚོས་ཀྱི། བོད་པ། ལྷག་པར་དུ་ད Australia ནང་གི་བོད་པ་ཚོ་ང་ཚོ་མང་ཆེ་བ་ད་ཚང་མ་ཟིན་ཏེ་ད་རིམ་པས་ང་ཚོ་ཚང་མ་མི་སེར་ཆགས་སྡོད་ཀྱི་ཡོད་དུས། ཨོ་སི་ང་ཚོ་བོད་པ་གཅིག་རེད་ཡིན་ནའི Australia ཀྱི་མི་སེར་ཅིག་ཆགས་སྡོད་ཀྱི་ཡོད་རེད། དེ་ཡིན་དུས་ང་རང་ཚོ་ལ་ཐོབ་ཐང་ཟེར་ནའི་རེད། འགན་ཟེར་ནའི་རེད། སོ་སོའི་གི་གཞུང་དེ་ལ་ད Australia ཡི་གཞུང་དེ་ཆགས་བསྡད་ཡོད་རེད་པ་ང་ཚོ་བསྡད་ས་དེ་སོ་སོའི་གཞུང་དེ་ལ་ཕྱིན་བྱས་ཞུ་གཏུག་བྱེད་ཡས་ང་ཚོ་ཐོབ་ཐང་ཆ་ཚང་ཡོད་རེད། དེ་ཡིན་དུས་ཨ་ནི་ལྷག་པར་དུ་ང་རང་ཚོ་བོད་པ་ཡིན་དུས་བོད་པའི་དཀའ་ངལ་དེ་བོད་པས་ཡག་ཤོས་མགོ་ཚོད་ཀྱི་རེད་བོད་པའི་ཉམས་མྱོང་དེ་བོད་པ་རང་གིས་ཡག་ཤོས་མགོ་ཚོད་ཀྱི་ཡོད་དུས་བཤད་ཐུབ་ཀྱི་ཡོད་དུས་བོད་པ་ཚོས་གི་སོ་སོའི་གི་གྲོས་ཚོགས་ལ་ཕྱིན་ད་ལྟ Australia གྲོས་ཚོགས་ལ་ཕྱིན་བྱས་སོ་སོ་རང་གི། ཨ་ནི་ཅིག་ཉམས་མྱོང་དེ་སོ་སོ་རང་གི་སྒྲུང་དེ་སོ་སོའི་ལོ་རྒྱུས་དེ་སོ་སོ་རང་གིས་བཤད་ཐུབ་པའི་དེ་འདྲས་ཅིག་བྱུང་ན་དཔེ་ཡག་པོ་འདུག་དྲན་བྱུང་ད་ཕན་གྱི་སྐབས་དེ་ལོ་དགུའི་གོང་ལ་རེད། དེ་ཡིན་དུས་ཨ་ནི་རིམ་པས་ང་ཚོ Australia ནང་ལོགས་ལ་བོད་ཀྱི་ཞུ་གཏུག་ཉིན་མོ་ཞེས་བྱས་འགོ་བཙུགས་རེད Tibet Lobby Day ཞེས་བྱས།

བཅོ་ལྔ། ཉི་ཤུ། གྲོས་ཚོགས་ནང་ཕྱིན་བྱས་ནི་གཅིག་ཞུ་གཏུག་བྱས་ཉི་མ་གཅིག་ནང་ལོགས་ལ་གྲོས་ཚོགས་འཐུས་མི་སུམ་ཅུ་བཞི་བཅུ་ལྔ་བཅུ་ད་གང་འདྲ་དེ་འདྲའི་ཐུག་པའི་ཀྱི་ལོ་རྒྱུས་ཅིག་ཡོད་རེད་ལོ་བྱ་ཆེན་འགྲོ་སྡོད་ཀྱི་ཡོད་རེད་དེ་ཡག་པོ་ཞེ་དྲག་བྱུང་སོང་གྲོས་ཚོགས་ནང་མ་འགྲོ་གོང་དེ་ཉི་མ་གཅིག་དང་ཕྱེད་ཀའི་རིང་ག་ཟབ་སྦྱོང་སྤྲད་བྱས། གཅིག་གང་ལྟར་རྒྱ་ནག་ཐོག་ལ་ཡིན་ནའི་རེད། བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཐོག་ལ་ཟབ་སྦྱོང་ཡིན་ནའི་རེད། ད་བོད་ནང་གི་ཐོག་ལ་ཞེ་པོ་ཞེ་པོ་ཅིག་བྱེད་དགོས་ཡག་ཡོད་མ་རེད་གང་ཟེར་ན་མང་པོ་ཅིག་དེ་ཆབ་སྲིད་བཙོན་ཟུར་ཡིན་པ་དང་ནི་ཆབ་སྲིད་བཙོན་ཟུར་གྱི་ནང་མི་ཡིན་དུས་བོད་ནང་གི་གནས་སྟངས་དེ་ཡག་པོ་ཞེ་དྲག་གོ་ཚོད་རེད་ད་ཡིན་ནའི་ཨོ་སི་ཀྲི་ལི་ཡ་ནང་གི་ཅིག་ཆབ་སྲིད་ཀྱི་གནས་སྟངས་ཨ་ནི་ལྷག་པར་དུ་རྒྱ་ནག་དང་ཨོ་སི་ཀྲི་ལི་ཡ་བར་གྱི་འབྲེལ་ལམ་དེ་ནང་བཞིན་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་ནང་ལ་ནི་ཞུ་གཏུག་བྱེད་སྟངས་སྐད་ཆ་བཤད་སྟངས་གསར་འགྱུར་བརྒྱུད་ལམ་ཁག་ལ་སྐད་ཆ་བཤད་སྟངས་དེ་འདྲས་ཀྱི་ཟབ་སྦྱོང་དེ་འདྲས་ད་བོད་པ་གཞོན་སྐྱེས་མ་ང་གཅིག་ད་ལྟ་བར་དུ་ག་རེ་ཡག་ག་ཅིག་ག་རེ་བྱུང་བ་རེད་ཟེར་ན་བོད་པ་གཞོན་སྐྱེས་ཚོ་གི་སོ་སོའི་གི་འགན་འཁྱེར་བྱས་ཨ་ནི་བོད་པའི་གི་འཐབ་རྩོད་དོན་དག་ལ་སྐད་ཆ་བཤད་ག་འགྲོ་བ་དེ་དངོས་གནས་ངས་གི་ནུས་པ་ལྡན་པ་ཞིག་མཐོང་སོང་དྲན་གྱི་འདུག། ད་ཀྱི་ལས་འགུལ་དེ་འདྲ་ཞིག་སྤེལ་རྗེས་ཀྱི་དཀའ་ངལ་འདྲ་བོ་དེ་འདྲ་མང་པོ་ཏན་ཏན་ཡོད་ཀྱི་རེད་ནི་དེའི་སྐབས་སུ་ཀྱི་མ་འདང་ས་དག་གི་དཀའ་ངལ་ཆེ་ཤོས་འདྲ་བོ་ཞིག་དུས་རྒྱུན་ག་རེ་འདྲ་བོ་ཞིག་འཕྲད་ཀྱི་ཡོད་ན། རེད་ད། དཀའ་ངལ་ཆེན་པོ་ཞེ་དྲག་ཡོད་རེད་རེད་བ། དཀའ་ངལ་རྒྱ་ཆེ་ས་ནས་བསམ་བློ་བཏང་བ་རེད་བྱས་ན་ང་ཚོའི་ལས་ཀ་བྱེད་ས་དེ་ཆབ་སྲིད་ཀྱི་ཁོར་ཡུག་དེ་དཔེ་ཁག་པོ་ཡོད་རེད་ག་རེ་ཟེར་ན་ཨོ་སི་ཀྲི་ལི་ཡ་འདྲ་བོ། ཡིན་ན་རྒྱལ་ཁབ་དེ་དང་རྒྱ་ནག་གཞུང་གི་འབྲེལ་བ་དེ་ཧ་ལས་པའི་གཏིང་ཟབ་པོ། དཔལ་འབྱོར་གྱི་ཐོག་ནས་ཧ་ལས་པའི་གཏིང་ཟབ་པོ་ཡོད་དུས་དཔལ་འབྱོར་གྱི་གཏིང་ཟབ་པོ་ཡོད་ན་རང་བཞིན་གྱིས་ཆབ་སྲིད་ལ་དེ་འབྲེལ་བ་དེ་ནུས་ཤུགས་དེ་ཡོང་སྡོད་ཀྱི་ཡོད་རེད། ད་ཁྱེད་རང་ཚོ་ང་ཚོ་ཚང་མ་ཅིག་གང་འདྲ་ཁྲོམ་ལ་ཨོ་སྟྲེ་ལི་ཡ་གྱི་གྲོང་ཁྱེར་ག་བ་ལ་ཕྱིན་པ་རེད་བཞག་ན་ཁྲོམ་ལ་ཅིག་ཕྱིན་པ་རེད་བཞག་ན། ཚོང་ཁང་ལ་ཅ་ལག་ག་རེ་ལག་པ་འཆང་བ་རེད་བཞག་ན་ཧ་ལམ་བརྒྱ་ཆ་དགུ་བཅུ་གོ་དགུ་བྱས་བྱས། ལབ་ན་མ་འགྲིག་པ་ཡོད་མ་རེད་ཚང་མ་རྒྱ་ནག་རང་ནས་བཟོས་རྒྱུ་ཀྱི་ཅ་ལག་ཆགས་བསྡད་ཡོད་རེད་བ་བརྒྱ་ཆ་དགུ་བཅུ་གོ་ལྔ་ནས་དགུ་བཅུ་གོ་དགུ་བྱས་ནའི་འགྲིག་གི་ཡོད་ཀྱི་རེད། དེ་གིས་ག་རེ་སྟོན་གྱི་ཡོད་ཟེར་ན་རྒྱ་ནག་དང་ཨོ་སི་ཀྲི་ལི་ཡ་བར་ལ་ད་ང་རང་ཚོའི་ཁ་ལག་ཟ་བའི་ཐ་ལི་ཡིན་ནའི་རེད་ཐུར་མ་ཡིན་ནའི་རེད་དུག་ལོག་གྱོན་ཡག་ཡིན་ནའི་རེད་ཚང་མ་ལོ་མོ་ཊ་ཡིན་ནའི་རེད་ཅིག་ཡོད་རེད་བ་ད་གང་འདྲ་ཅ་ལག་ཆ་ཚང་ལོ་རྒྱ་ནག་ནས་སླེབས་ཀྱི་ཡོད་དུས། ད་ལུང་པ་འདི་དང་རྒྱ་ནག་བར་ལ་ཚོང་གི་ཐོག་ནས་འབྲེལ་བ་ག་ཚོད་ཡོད་པ་དེ་འདི་ནས་མངོན་གསལ་དོད་པོ་མཐོང་གི་འདུག་བ། རྒྱ་ནག་གཞུང་གིས་ད་ལྟ་བར་དུ་ག་རེ་བྱས་རེད་ཟེར་ན། ལོ་སུམ་ཅུའི་ནང་ལོགས་ལ་དཔལ་འབྱོར་དེ་འཛུགས་སྐྲུན་ཞེ་པོ་ཅིག་བྱས་རྗེས། དཔལ་འབྱོར་དེ་ཁོ་ཚོའི་གི་ཆབ་སྲིད་ཀྱི་ལག་ཆ་ལ་བསྒྱུར་ཐུབ་ཡོད་རེད། དཔལ་འབྱོར། དང་ཚོང་གི་ཐོག་ནས་འབྲེལ་བ་ཤུགས་ཆེན་པོ་ཡོད་དུས་རང་བཞིན་གྱིས་ཆབ་སྲིད་ལ་ཐེ་ཇུས་བྱེད་ཡག་ཅིག་དང་ཨ་ནི་ཅིག་གང་འདྲ། ལྷག་པར་དུ་ཨ་ནི་ཅིག་བོད། དེ་ནང་བཞིན་ཤར་ཏུར་ཀི་སི་ཐན། ཝི་གྷུར་མི་རིགས་དང་བོད་རིགས་ཀྱི་དཀའ་ངལ་དང་གཅིག་པ་ཆགས་སྡོད་ཀྱི་ཡོད་རེད་བ། ཨ་ནེ་མ་འོངས་པ་ལ་ཡང་ཚོགས་པ་གི་ལས་འགུལ་དག་གི་དམིགས་ཡུལ་འཆར་གཞི་འགྲོ་དེ་འདྲ་འགྲོ་གི་ག་རེ་འགྲོ་ཡོད་ན།
ཨ་ནེ་མ་འོངས་ད་ངས་འདི་གོང་དེ་ཞུས་པ་ནང་བཞིན་རེད་བོད་དོན་ལྷན་ཁང་གི་སྤྱི་ཟླ་དྲུག་པའི་ནང་ལོགས་ལ་བོད་ཀྱི་ཞུ་གཏུག་བདུན་ཕྲག་ཞེས་པའི་ལས་འགུལ་ཅིག་སྤེལ་དགོས་རེད་ཨ་ནེ་འདི་ད་ང་སང་ཉིན་གནང་ཉིན་དྲིལ་བསྒྲགས་འགོ་འཛུགས་ཀྱི་ཡོད་ཨ་ནེ་འདིའི་སྐོར་དང་ཡང་རྗེས་མ་ཅིག། སེམས་འགུལ་ཅིག་བཟོ་ཐུབ་ན་ཨེ་ཐུབ་པོད་ཞིག་རག་སོད་ས་རེད་གང་ཡིན་ཟེར་ན་བུ་བུད་མེད་གང་མང་མང་ཅིག་དེའི་ནང་མཉམ་ཞུགས་གནང་ཐུབ་ན་ཡག་པོ་ཞིག་རག་འདུག་ལོ་ལ་ཟེར།
ལགས་སོ་བཞིན་ཚོ་ལགས་ངེད་ཚོགས་པ་གི་དམིགས་ཡུལ་དང་ལས་དོན་བྱེད་ཕྱོགས་སྐོར་ལ་ཡང་ངོ་སྤྲོད་ཞིབ་ཕྲ་གནང་བ་བཀའ་དྲིན་ཆེ། རྣམ་པ་ཚོའི་ལེ་ཚན་དེ་གཟིགས་པ་བཀའ་དྲིན་ཆེ།